SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་དེའི་ལེ་ཚན་ནི། སྤྱི་ཚོགས་ཀྱི་ཁེ་ལས་རྣམས་ཀྱིས་ཨོ་སྟྲེ་ལི་ཡའི་སྐྱབས་བཅོལ་བར་རོགས་སྐྱོར་བྱེད་ཚུལ་སྐོར་ཡིན། འདས་པའི་ལོ་བདུན་ཅུའི་ནང་ཨོ་སྟྲེ་ལི་ཡའི་ནང་སྐྱབས་བཅོལ་བ་ཁྱོན་བསྡོམས་ས་ཡ་གཅིག་མིན་ཙམ་གནས་སྤོ་བྱས་ཡོད། ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་སྤྱི་ཚོགས་ཀྱི་ཁེ་ལས་ཇེ་མང་ཞིག་གིས་སྐྱབས་བཅོལ་བ་དེ་དག་ལ་ལས་ཀའི་གོ་སྐབས་གནང་བཞིན་ཡོད། ད་ལྟའི་ཆར་འཛམ་གླིང་ནང་མི་གྲངས་ས་ཡ་དྲུག་ཅུ་རེ་ལྔ་ཙམ་བཙན་གནོན་འོག་ཐབས་ཟད་འུ་ཐུག་གིས་གཞན་ཡུལ་དུ་གྱར་དགོས་པར་གྱུར་ཡོད་པས་འགྲོ་བ་མིའི་རིགས་ཀྱི་འགག་རྩའི་དུས་ཚོད་ཅིག་ལ་སླེབས་ཡོད། ལོ་ན་བཅུ་དགུ་ལ་སོན་པའི་བུ་མོ་སྤེན་པ་ཆུ་ལན་པོ་ནི་ཁོང་མོའི་པཱ་ལགས་ཀྱི་ཆབ་སྲིད་ཁ་གཏད་རྣམས་ལས་ཐར་ཆེད་གཞན་ཡུལ་དུ་གྱར་ནས་སྐྱབས་བཅོལ་བ་ཆགས་པ་རེད་འདུག་ཁོང་གིས། ངའི་པཱ་ལགས་འདས་པོའི་ཆབ་སྲིད་ཁ་གཏད་རྣམས་ཀྱི་རྐྱེན་ང་རང་ཁོང་གོ་ལ་བྲོས་དགོས་པ་བྱུང། ངའི་པཱ་ལགས་ཁོང་འདས་གྲོངས་སོང་ནས་མྱ་ངན་མཛད་སྒོའི་སྐབས་ཁོང་གི་ཁ་གཏད་རྣམས་ཡོང་ནས་འཁྲུག་རྩོད་ཀྱིས་དུས་མི་རྙོག་དྲ་བཟོས་པ་རེད། དེའི་སྐབས་ང་དང་ངའི་སྤུན་མཆེད་རྣམས་ལོ་ཆུང་ཆུང་ཡིན་པས་ང་ཚོའི་བདེ་འཇགས་ལ་ཉེན་ཁ་ཆེན་པོ་ཡོད་པ་རེད། སྤེན་པ་ལགས་ཀྱི་ཨ་མ་ལགས་ཁོང་རླངས་འཁོར་གྱི་དོན་རྐྱེན་ངན་པའི་འོག་སྲོག་ཤོར་པ་རེད་འདུག་ཁོང་དང་ཁོང་མོའི་སྤུན་གསུམ་ཡོད་པ་རྣམས་ཁོང་གོ་ནས་བྲོས་བྱོལ་སོང་ནས་ཁཱེ་ནི་ཡཱ་ལ་མ་འགྲོ་ཀ་མེད་བྱུང་ཡོད། ཁཱེ་ནི་ཡཱའི་ནང་ལ་ང་ཚོ་བདེར་གནས་ཐུབ་ཀྱི་མེད་ནའང་དེ་ཁོང་གོ་ལས་ཉེན་ཁ་ཅུང་ཆུང་བ་ཡོད། འོན་ཀྱང་ཐེངས་ཤིག་ངའི་སྤུན་མཆེད་ཅིག་ལ་གནོད་སྐྱོན་བཟོས་པ་རེད། ང་ཚོའི་བསམ་པར་ངའི་པ་ལགས་ཀྱི་ཁ་གཏད་ཚོས་ང་ཚོ་རྗེས་འདེད་བྱེད་ཀྱི་ཡོད་པ་རེད་བསམ་ནས་ང་ཚོ་ཁང་པའི་ཕྱིར་ཐོན་ཕོད་ཀྱི་མེད། གང་ཡིན་ཟེར་ན་ང་ཚོ་ཕྲུ་གུ་རྣམས་བཙན་ཁྲིད་འོག་ཚུད་སྲིད་པ་རེད། གནས་སྟངས་དེའི་འོག་སྤེན་པ་ལགས་ལ་ཨོ་སྟྲེ་ལི་ཡར་སྐྱབས་བཅོལ་གྱི་གོ་སྐབས་བཟང་པོ་ཐོབ་སྐབས་ཁོང་མོར་དགའ་སྤྲོ་དཔག་མེད་བྱུང་འདུག། ཡང་ཁོང་གིས།
ང་རང་ལ་མི་ཚེ་གསར་པ་ཞིག་སྐྱེལ་རྒྱུའི་གོ་སྐབས་བཟང་པོ་ཞིག་ཐོབ་བྱུང་བས་ང་རང་དགའ་སྤྲོ་ཚད་མེད་སྐྱེས་ཏེ་མིག་ཆུ་ཡང་རང་དབང་མེད་པར་ཤོར་བྱུང། ང་རང་ད་ལྟ་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱི་དྲོད་སྐྱིད་འོག་དགའ་བདེའི་ངང་འཚོ་བཞིན་པས་དེའང་རྨི་ལམ་མེད་པར་ཤོག་ཅེས་སྨོན་ལམ་བརྒྱབ་ཀྱི་ཡོད། Paul Power ལགས་ནི་ཨོ་སི་ཀྲི་ལི་ཡའི་སྐྱབས་བཅོལ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན་ཡིན། ཁོང་གིས་འདས་པའི་ལོ་བདུན་ཅུའི་ནང་ཨོ་སི་ཀྲི་ལི་ཡས་ཁྱོན་བསྡོམས་མི་འབུམ་བརྒྱད་དང་ཁྲི་བརྒྱད་ལ་སྐྱབས་བཅོལ་གྱི་ཆོག་མཆན་སྤྲད་ཡོད་ཅེས་གསུངས། སྐྱབས་བཅོལ་ལྷན་ཁང་གི་ལས་འགན་གཙོ་བོ་ནི་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་སྐྱབས་བཅོལ་བ་རྣམས་ཀྱི་དམིགས་བསལ་གྱི་དགོས་མཁོ་ལ་དོ་ཁུར་དང། ཁོང་ཚོས་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་དང་སྤྱི་ཚོགས་ནང་ཞབས་འདེགས་ཞུས་ཡོད་པར་ཆེ་མཐོང་སྤྲོད་རྒྱུ་དེ་རེད། Australian Bureau of Statistics ཨོ་སི་ཀྲི་ལི་ཡའི་རྩིས་གྲངས་བསྡུ་སྒྲུག་ལས་ཁུངས་ལ་གཞིགས་ན། ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་དུ་ཡོང་མཁན་མང་དག་ཅིག་གིས་རང་ཉིད་ཀྱི་ཚོང་ལས་ཆེ་ཆུང་འདྲ་མིན་གཉེར་ནས་མི་གཞན་ལའང་ལས་ཀའི་གོ་སྐབས་བསྐྲུན་བཞིན་ཡོད་པ་ཐོན་ཡོད། ཕུགས་རྒྱང་རིང་པོར་ཁོང་ཚོས་ང་ཚོའི་རྒྱལ་ཁབ་ཀྱི་དཔལ་འབྱོར་སྲ་བརྟན་ཡོང་བར་ཕན་ཐོགས་ཀྱི་ཡོད་པ་གསལ་པོ་རེད། དེ་འདྲ་སོང་ཙང་སྐྱབས་བཅོལ་བ་ཟུར་པ་འགའ་ཤས་ཨོས་ཏྲེ་ལི་ཡའི་རྒྱལ་ཁབ་ཀྱི་དཔལ་འབྱོར་ཡར་རྒྱས་ཆེད་རིན་ཐང་ཅན་གྱི་རྒྱུ་དངོས་ཆགས་ཡོད། དཔེར་ན། Westfield ཁྲོམ་གཟིགས་ཁང་ཆེན་གྱི་སྦྱིན་བདག་ཆེན་མོ་སྐུ་ཞབས Frank Lowy ལྟ་བུ། འདས་པའི་ལོ་བདུན་ཅུའི་ནང་ཨོསྟྲེ་ལི་ཡའི་ནང་སྐྱབས་བཅོལ་བ་ཁྱོན་བསྡོམས་ས་ཡ་གཅིག་མིན་ཙམ་གནས་སྤོས་བྱས་ཡོད་པ་མ་ཟད། འབྱུང་འགྱུར་གྱི་ལོའི་ནང་སྐྱབས་བཅོལ་བ་མི་གྲངས་ཁྲི་གཉིས་མན་ཙམ་སྣེ་ལེན་ཞུ་རྩིས་ཡོད།

Queensland མངའ་སྡེའི་ནང་ཡོད་པའི Access སྤྱི་ཚོགས་ཞབས་ཞུ་ཚོགས་པས་སྐྱབས་བཅོལ་བ་རྣམས་རང་ཉིད་ཀྱི་རྐང་པའི་སྟེང་ལངས་ཐུབ་པ་བཟོ་ཆེད་མཐུན་རྐྱེན་དང་དགོས་མཁོ་བསྐྲུན་བཞིན་ཡོད། ཚོགས་པ་དེའི་སྤྱི་ཁྱབ་འགན་འཛིན Gail Kerr ལགས་ཀྱིས་ཁོང་ཚོས་སྐྱབས་བཅོལ་བ་དབྱིན་སྐད་མི་ཤེས་མཁན་རྣམས་དང་ལས་ཀའི་ཉམས་མྱོང་མེད་མཁན་རྣམས་ལ་ལས་ཀ་རག་ཆེད་དུ་ལག་རྩལ་རིགས་གསར་པ་སྦྱོང་པར་མཐུན་རྐྱེན་བསྐྲུན་གྱི་ཡོད་ཅེས་གསུངས། Gail Kerr ལགས་ཀྱིས་ཁོང་ཚོའི་ཚོགས་པས་འཛུགས་པའི་སྤྱི་ཚོགས་ཀྱི་ཁེ་ལས Spice Exchange ཞེས་པའི་ལས་འགུལ་སྐོར་འགྲེལ་བརྗོད་གནང་བར།
ང་ཚོས་བུད་མེད་ཀྱི་སྡེ་ཚན་འགའ་ཤས་ལ་སྨན་སྣ་མི་འདྲ་བ་ལྔ་ཙམ་བཟོ་ཤེས་པའི་མཐུན་རྐྱེན་བསྐྲུན་པ་མ་ཟད། ལམ་སྟོན་དང་རོགས་སྐྱོར་གནང་ཡོད། དེའང་སྨན་སྣ་བཟོ་རྒྱུ་ཁོ་ན་མིན་པར་བུད་མེད་དེ་དག་ལ་ཁ་ཟས་ཀྱི་ཚོང་ལས་དང་བཟོ་སྐྲུན་བྱེད་པར་འཕྲོད་བསྟེན་དང་བདེ་འཇགས་ཀྱི་ཆ་རྐྱེན་གང་ཚང་དགོས་མིན་ཡང་ངོ་སྤྲོད་བྱས་ཡོད། ང་ཚོའི་རེ་བ་ལ་བུད་མེད་དེ་དག་གིས་རང་ཉིད་ཀྱིས་སྦྱངས་པའི་རྩལ་དང་ཤེས་བྱ་རྣམས་བེད་སྤྱོད་བྱས་ནས་མཐར་རང་ཉིད་ཀྱི་ཁ་ཟས་དང་འབྲེལ་བའི་ཚོང་ལས་ཆེ་ཆུང་ཁག་འགོ་བཙུགས་ནས་སོ་སོའི་མི་ཚེའི་མདུན་ལམ་བཟོ་ཐུབ་པ་མ་ཟད། རང་ཉིད་ལས་ཀ་གཞན་གང་འཚོལ་ཡང་སྤྱི་ཚོགས་སྟེང་གདེང་སྤོབས་ངང་སྐྱོད་ཐུབ་པ་ཞིག་ཡོང་ཐུབ་ཆེད་ཡིན། སྐྱབས་བཅོལ་བ་མང་པོ་ཞིག་བུད་མེད་ཡིན་པ་མ་ཟད་ཁོང་ཚོའི་གནས་སྟངས་ཧ་ཅང་དྲག་པོ་དང་ཉེན་ཚབས་ཅན་ལས་ཐར་ཆེད་རང་ཉིད་ཀྱི་ཁྱིམ་ཚང་དོར་དགོས་པ་བྱུང་ཡོད།
བུད་མེད་དེ་དག་ལས་འགའ་ཤས་ཀྱིས་རང་ཉིད་ཀྱི་བཟའ་ཟླ་དམར་གསོད་གཏོང་བ་དངོས་སུ་མཐོང་བར་བརྟེན་ཁོང་ཚོས་དྲག་སྤྱོད་དང་ཉེན་ཚབས་ལས་ཐར་ཐབས། གསང་བའི་ཐོག་རང་ཉིད་ཀྱི་ཕྲུ་གུ་རྣམས་བསྡུ་རུབ་བྱས་ནས་གསོན་པོར་གནས་ཆེད་བྲོས་བྱོལ་ཡོང་བ་རེད། Harmony on Carmody། ཞེས་པའི་ཚིག་ཇ་ཁང་ནི Access སྤྱི་ཚོགས་ཞབས་ཞུ་ཚོགས་པས་བཙུགས་པའི་ཚོང་ལས་གཉེར་ས་ཞིག་ཡིན།
ཚིག་ཇ་ཁང་དེ་ནི་ཚོང་ལས་གཞན་དང་འདྲ་བར་སྟངས་འཛིན་བྱེད་ཀྱི་ཡོད་འོན་ཀྱང། དེའི་དམིགས་ཡུལ་གཙོ་བོ་ནི་སྤྱི་ཚོགས་ལ་ཕན་ཐོགས་ཡོང་ཆེད་ཡིན། དེར་མི་རྣམས་ལས་ཀ་འཚོལ་བར་ཡོང་སྐབས་ཁོང་ཚོར་ཐད་ཀར་ལས་ཀ་གོམས་འདྲིས་ཡོང་ཆེད་སྦྱོང་བརྡར་སྤྲོད་ཀྱི་ཡོད། དཔེར་ན། ཁོང་ཚོར་ཚིག་ཇ་ཁང་གི་ནང་ལས་ཀ་བྱེད་ཚུལ་དང། ཚིག་ཇ་བཟོ་སྟངས། སྣེ་ལེན་ཞུ་སྟངས་སོགས་ཀྱི་ལག་རྩལ་རྣམས་ཐད་ཀར་སློབ་སྟོན་བྱེད་ཀྱི་ཡོད། དེ་འདྲ་བྱེད་པའི་བརྒྱུད་ཁོང་ཚོའི་དབྱིན་སྐད་ཀྱི་ཤེས་བྱ་དང་དེ་མིན་མ་འོངས་པར་མི་ཚེའི་འགྲོ་ལམ་གོང་འཕེལ་ཡོང་བར་ཕན་ནུས་ཆེན་པོ་ཐོན་ངེས་རེད། SBS ཀྱིས་ཟླ་དེའི་ཚེས་གཉིས་ནས་བཞི་སྟེ་རེས་གཟའ་མིག་དམར་ནས་རེས་གཟའ་ཕུར་བུ་བར་ཉིན་གསུམ་རིང་དགོང་དྲོ་ཆུ་ཚོད་བརྒྱད་དང་ཕྱེད་ཀའི་ཐོག། Go Back to Where You Came From སྟེ་ཁྱེད་རང་གང་ནས་ཡོང་བ་དེར་ཕར་ལོག་རྒྱུགས་ཞེས་པའི་ལེ་ཚན་ལེའུ་གསུམ་ནང་ཐད་ཀར་རྒྱང་བསྲིངས་ཞུས་ཡོད། ལེ་ཚན་དེའི་བརྒྱུད་ཨོ་སི་ཀྲི་ལི་ཡའི་མི་བསམ་ཚུལ་འདྲ་མིན་ཅན་བརྒྱད་འཛམ་གླིང་ནང་ས་ཆ་ཉེན་ཚབས་ཆེ་ཤོས་ཅན་འགའ་ཤས་ནང་དངོས་སུ་གནས་སྡོད་བྱེད་པའི་མྱོང་ཚོར་བསྟན་ཡོད། གལ་སྲིད་ཁྱེད་ལ་ཐད་ཀར་རྒྱང་བསྲིངས་གཟིགས་རྒྱུ་བྱུང་མེད་ན་ལེའུ་གསུམ་ཀ SBS On Demand ཐོག་རང་ཉིད་ཀྱི་ཁོམ་དུས་ལྟར་གཟིགས་གནང་ཡོད་པ་ཞུ། གཟའ་འཁོར་དེའི་ལེ་ཚན་དང་སྟབས་བསྟུན་ནས Community Northern Beaches ཞེས་པའི་བྱང་ཕྱོགས་མཚོ་མཐའི་སྤྱི་ཚོགས་ཞབས་ཞུ་ཁང་གི་ལས་བྱེད་དོན་གྲུབ་ཚེ་རིང་ལགས་སུ་བཅར་འདྲི་བྱས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང།

སུ་སི་ལ་གོ་ཡོད་རེད་འདི་ནང་ལ་ད་ངའི་གི་ལས་ཀའི་ངོ་བོ་གཙོ་བོ་དེ་ཨེ་ནས་ཅིག་གི Settlement Service Supporter ལབ་ནས་ད་ང་ཚོས་ཕྱི་ལོགས་ནས་སྐྱབས་བཅོལ་དང་ཨམ་སི་ཐང་གི་གནས་སྤོས་བྱས་ཡོང་མཁན་མི་རིགས་ཚང་མ་ལོག་ལ་ཨེ་ནས་ཅིག་གི་ལུང་པ་འདི་ནང་ལ་གཞིས་སྡོད་ཆགས་ཡག་གི་ཨེ་ནས་ཅིག་རོགས་རམ་དང་མཐུན་རྐྱེན་ཨམ་འདི་དུ་སི་ཉན་ཅིག་འགྲིག་ཚོད་རེད་ད་ང་འདི་ག་འདི་ལ་སླེབས་ནས་ཉིས་སྟོང་ཉིན་ཉིས་སྟོང་བཅུ་དྲུག་ལ་བཟོས་རེད་ད་ལོ་གཅིག་དང་ལྷག་ཙམ་ལོ་གཉིས་མིན་ཙམ་ཞིག་འགྲོ་གི་འདུག་ལས་ཀ་དེ་བྱས་ནས། ལེགས། ཨ་ནེ་ད་དོན་གྲུབ་ལགས་ད་ལྟ་ལས་ཀ་དེ་བྱས་ནས་ད་ལོ་ཁ་ཤས་ཅིག་འགྲོ་གི་འདུག་དེ་འདྲ་ཡིན་དུས་ད་ད་ལྟ་དམིགས་བསལ་གྱི་བོད་པ་ཨ་འདྲེ་གསར་པ་མང་པོ་ཅིག་སླེབས་དུས་ཙམ་པ་ད་ད་ལྟ་སིད་ནི་ལ་ཆ་བཞག་ན་བོད་པ་མང་ཆེ་ད་ད་ལྟ Dee Why གི་གཡས་གཡོན་ད་ང་ཚོ་ད་ད Northern Beaches ལབ་ནི་ད་བྱང་ཕྱོགས་གི་ད་མཚོ་མཐའི་གི་ནི་ས་གནས་དེ་ཚོ་ལ་ཨ་ནེ་བཞུགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཨ་ནེ་དོན་གྲུབ་ལགས་ཁྱེད་རང་གིས་ད་སོ་སོའི་ཀྱི་ཉམས་མྱོང་དང་དེ་འབྲེལ་ལ་ད་ཉམས་མྱོང་མང་པོ་ཅིག་བསགས་ཡོད་རེད་ད་དེ་ཚོ་བོད་པ་གསར་པ་དེ་ཚོ་མཉམ་དུ་ད་ཐད་ཀར་འབྲེལ་བ་བྱེད་ཡ་ད་ད་ཁོང་ཚོ་ལ་རོགས་སྐྱོར་འདྲེ་ཡ་མ་བསྐྲུན་ཡ་རེད་ཡང་མིན་ན་ཡང་རོགས་སྐྱོར་ཡང་བསྐྲུན་མཁན་གྱི་ཡང་ཅིག་གཞུང་འབྲེལ་གྱི་ཚོགས་པ་རེད་ཡང་མིན་ན་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲེ་དང་ཡང་ཐད་འབྲེལ་བ་བཟོས་ཡ་ད་དེ་འདྲེ་གྱི་ད་ཕལ་ཆེར་ཉམས་མྱོང་མང་པོ་ཅིག་བསགས་ཡོད་ཀྱི་རེད་དེ་འདྲེ་ཡིན་དུས་ད་ད་ལྟའི་ཆ་ལ་ཁྱེད་རང་གི་བསམ་པ་ལ་ད་བོད་པ་གསར་པ་སླེབས་མཁན་དེ་ཚོ་ལ་ད་རོགས། རོགས་སྐྱོར་བྱེད་རྒྱུ་ར་ད་དཔེར་ན་ཅིག་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་མ་གཞིས་ཆགས་ནས་ད་ལྷིང་འཇགས་བྱས་ནས་གཞིས་ཆགས་ཡ་ལ་རོགས་སྐྱོར་འདི་ཨ་ནེ་ད་ཅིག་འཕྲོད་བསྟེན་ཆ་ནས་རེད་ཤེས་ཡོན་ཆ་ནས་རེད་ཅིག་སེམས་ཁམས་རིག་པ་ཡིན་ན་རེད་ད་གང་ཅིའི་ཐོག་ནས་རོགས་སྐྱོར་དེ་ག་འདྲས་འདྲ་བོ་ཅིག་འདུག་བསམ་གི་འདུག་ད་ལྟ། ད་ང་ཚོ་སྤྱིར་བཏང་གི་ད་དུ་སྐྱབས་བཅོལ་ལ་དབྱེ་བ་མང་པོ་བྱེད་ཡོད་རེད་ཨེ་འདི་ནང་ནས་ད་ལྷག་པར་ང་ཚོ་བོད་པ་དེ་སྐྱབས་བཅོལ་ནང་ནས་འགྲོ་བ་མིའི་ཐོབ་ཐང་གི་ཨེ་ནས

ད་ལྟ་བྱང་ཕྱོགས་ཁུལ་སིད་ནི་གི་བྱང་ཕྱོགས་ཁུལ་ལ་བཞུགས་སྡོད་མཁན་བོད་པ་མང་ཆེ་འདི་ལ་ཡོད་རེད་ཨན་དེ་བོད་པ་ཚང་མ་ལོ་ལ་ཟླ་ཅིག་གི་ཕྱི་འགྱུར་རོགས་རམ་ཞུ་མཁན་གྱི་ད་ཚོགས་པ་གཞུང་འབྲེལ་ལ་ཆ་བཞག་པ་ཡིན་ན་གལ་ཆེ་ཤོས་དང་དེ་ང་ཚོ་དེ Centrelink བྱེད་གི་ཡོད་རེད་དེ་ནས Medicare centre བྱེད་གི་ཡོད་རེད་དེ་ནས TAFE ཡོད་རེད་ཨན་ནི་ང་ཚོའི council ཡོད་རེད local ཁག་གི་རོ་ཨ RTA ཡོད་རེད་དེ་ཚོ་ཚང་མ་ལོ་གི་དུས་སུ་ཞབས་ཕྱི་ཞུས་བསྡད་ཡོད་རེད་ད་དེའི་ད་དེ་ཞབས་ཕྱི་དེ་ག་མ་ཟད་མ་ཅིག་གི་ད་མི་མང་ནང་ཁུལ་ལ་ཨ་ནི་ཅིག་གི་མིན། ཉིན་ལྟར་རེ་རེ་གི་མཁོ་བ་ལ་ཉེར་མཁོ་ལ་དཔགས་ནས་ཨ་ནེ་ཞབས་ཞུའི་རྣམ་གྲངས་གཉེར་བའི་ཆེད་དུ་ལ་ཨན་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཡོད་རེད། དེ་འདྲའི་སོང་ཙང་དེའི་ནང་ནས་ཨ་ནེ་གཅིག་གིས SSI ལབ་ནི་ད་ལྟ Settlement Service International དེ་དེ་ཆེ་ཤོས་དེ་ཆགས་ཀྱི་ཡོད་རེད་ད་དེ་ཡི་གི་ཞི་དུལ་རོགས་རྒྱམ་དང་པོ་གསར་པ་སླེབས་དུས་ཨ་ནེ་གཅིག་གིས་བཟའ་བཅའི་སྡོད་བཅའི་རོགས་རམ་བྱེད་ཡ་ད་ད་ག་ནང་བཞིན་གི་སུ་གཅིག་གིས་དངུལ་ཁང་ལ་གཅིག་གིས་ཁ་བྱང་བཟོ་ཡ་ཡིན་ན་འདྲ་གཞུང་ཨན་གཅིག་གཞུང་གི་ཁྲིམས་དང་སྒྲིག་གཞིའི་འོག་ལ་འགྲོ་སྟངས་གི་གཅིག་གིས་ཡོར་བ་ཨ་ནེ་ཡིག་ཆ་ཁག་བཟོ་ཡག་འདྲ་པོ་ཚང་མ་དང་པོ་བསྟན་དུས་ཀྱི་ལས་གཞི་དེ་དེ་ནས་འགོ་བརྩམ་གི་ཡོད་རེད། ད་ཡིན་ན STARTTS ང་ཚོའི་འདི་ན་སྐྱབས་བཅོལ་ཡོང་མཁན་རྣམས་ལ་ཁོངས་གཏོགས་མང་པོ་ཡོད་རེད་མི་རིགས་སི་སི་ལོ་རྒན་ཤོས་རྒན་པ་ཡོད་རེད་ཆུང་བ་ཡོད་རེད་ཨ་ནི་ལོ་འབྲིང་བ་ཡོད་རེད་དེ་འདྲས་སོང་ཙང་དེ་ལོ་ཚད་ལ་དཔགས་པ་ཡང་ཞབས་ཞུ་ཞུ་མཁན་ཁག་མ་འདྲ་མ་འདྲ་མ་འདྲ་དགུ་དགུ་ཡོད་རེད་བ་དེ་འདྲས་སོང་ཙང་ད་ཅིག་སྤྱིར་བཏང་གཅིག་ད་ལྷག་པར་དུ་ང་ཚོ་གི་བོད་པ་མང་པོ་ཞིག་སྐྱབས་བཅོལ་ཡོང་མཁན་གྱི་སེམས་ཁམས་ལ་ཕོག་ཐུག་ཆེན་པོ་ཕྱིན་རྗེས་རྒྱ་མི་གིས་མནར་གཅོད་བོར་གི་རེད་ལུང་པ་ལ་བརྒྱབ་ནས་མི་ཡུལ་ལ་འཁྱམས་པ་རེད་དེ་འདྲའི་སོང་ཙང་དེ་འདྲའི་གི་གནས་བབ་བར་ནས་སེམས་ཁམས་ལ་མཐུན་འགྱུར་རོགས་རམ་བྱས་བསྡད་མཁན་ད་ལྟའི་བར་དུ་ད་ཅིག Counseling རུ་བ་ལ Psychologist དེ་འདྲའི་གི་ཤུགས་ཆེན་པོ་ཞིག STARTTS ཚོགས་པ་དེ་ཆགས་བསྡད་ཡོད་རེད། ཨ་འདི་ནས་སྤྱིར་བཏང་གི་ད་ཡང་ཡིག་ཆ་དང་དེ་འདྲའི་གང་མཐུན་འགྱུར་རོགས་རམ་ཞུ་དེ་དེ Red Cross ལ་དེ་ཆགས་བསྡད་ཡོད་རེད། ཨ་ནེ་ང་ཚོ་དེ་ནས་ཡང་གཅིག་གི་སྟབས། ཉིན་རེ་ཉིན་རེ་གི་ཨ་ནེ་གཅིག་གི་འཚོ་བ། མི་ཚེ་དང་འབྲེལ་བའི་མཐུན་རྐྱེན་རོགས་རམ་སློབ་གྲྭ་དང་དངུལ་ཁང་དང་སྨན་ཁང་དང་ཨ་ནེ་གཅིག་གི་ཕྲུ་གུའི Child Care Play Group དེ་ཚོ་ཚང་མ་ལ་འབྲེལ་མཐུད་བྱེད་ཡ་དང་རོགས་རམ་བྱ་དེ་ཉི་ཚེ་ལྟར་ལོག་སྒོ་ཁག་ནས་ད་ལྟའི་ཆ་ལ། ཤུགས་ཆེ་ཤོས་དང་སྤྱིར་བཏང་ང་ཚོ Manly Community Center སྤེལ་དགོས་རེད་སྔོན་མ་ཡིན་ན་ད་མིང་བརྗེ་པོ་བརྒྱབ་སྟེ་ད་ལྟ Northern Beach Community Center ལ་ནས་དེ་འདྲའི་ང་ཚོའི་ངོས་ནས་ཞབས་ཞུ་བྱེད་ཀྱི་ཡོད་རེད། ད་དེང་དུས་ལ་ད་ལྟ་ཁྱེད་རང་ད་སོ་སོའི་ལས་ཁུངས་ལ་བསྡད་ནས་ད་ལས་ཀ་བྱེད་ཤུལ་རིང་ག་ལ་གཅིག་ཉིན་མ་རེ་རེ་ནང་ལོ་ལ་བོད་པ་ཨ་འདྲས་ད་སོ་སོ་ཁྱེད་རང་རྩ་ལ་གཅིག་རོགས་རམ་དེ་ཞུ་ཡ་ཆེད་དུ་ཡར་བཅར་མཁན་ཨ་འདྲས་ག་ཚོད་བྱུང་གི་ཡོད་རེད་ད་ཉིན་མ་རེ་རེ་ལ་གཅིག་ཚོད་དཔག་ར་བྱེད་ན། ད་ཕལ་ཆེར་གྲངས་ཀའི་སྟེང་བྱས་ནས་ད་ཞུ་ཐུབ་མ་རེད་ཟེར་ཟིན་ལ་འདི་ང་ཚོའི་དེ་ཡོང་མཁན་མཚམས་མཚམས་མང་པོ་ཡོད་བསམ་ལ་ད་ཉུང་ཤོས་ལ་ཉི་མ་གཅིག་ལ་བཅོ་ལྔ་ནས་ཉི་ཤུ་དེའི་བར་ད་ཉི་མ་རྟག་པར་ཡོད་ཡོད་འགྲོ་གི་རེད་ད། ཨ་ནི་ཡིན་ད་འདི་ཅི་ཞིག་བོད་པ་འདྲ་བྱེད་རེད་འདི་མ་ཡིན་པའི་ང་ཚོའི་དེ་ལ་ཅིག་གི་མི་རིགས་གཞན་པ་འདུག་སྲིད་ད། ལས་ཁུངས་འདིའི་དངོས་གནས་གཅིག་གི་མཐུན་འགྱུར་རོགས་རམ་སྤྱིར་བཏང་གི་སོ་སོའི་གི། མི་ཚེ་དང་འབྲེལ་བ་ད་ག་ནང་བཞིན་ལས་ཀ་དང་འབྲེལ་བ་ད་ག་ནང་བཞིན་གཞུང་གི་སྤྱི་ཚོགས་ཞབས་ཞུ་དང་འབྲེལ་བ་དེ་འདྲ་མང་པོ་ཅིག་ཆ་རྐྱེན། ཞབས་ཞུའི་རྣམ་གྲངས་ཡོད་ཙང་ཨ་ནེ་གཅིག་གི་ཡོང་མཁན་དེ་དག་སོ་སོའི་དོན་དག་ཡིན་གཅིག་མིན་གཅིག་ཚང་མ་སྐྱབས་བཅོལ་དང་མ་ཡིན་པ་ཡང་སོ་སོའི་ནང་གི་གནད་དོན་དང་ཨ་ནེ་གཅིག་གི་ཕྲུ་གུའི་སློབ་ཡོན་དང་ཨ་ནེ་ད་ག་དེ་འདྲའི་ག་ནས་མང་པོ་ཅིག་ཡོང་བསྡད་ཀྱི་རེད་བ་དེ་འདྲའི་སོང་ཙང་ད

ཁ་ཅིག་ད་བྱུང་གི་ཡོད་རེད་དེ་འདྲ་ཡིན་དུས་ཡང་ཁོང་ཚོ་ལ་ཡང་དམིགས་སུ་བཀར་ནས་ཅིག་ཁོང་ཚོ་སོ་སོ་ད་ལོ་རྒན་པ་དེ་ཚོ་ཡང་རུག་རུག་བྱས་ནས་ཅིག་གླིང་ཁ་བཏང་ཡ་འགྲོ་ད་ཅིག་སྐྱིད་སྐྱིད་བཏང་ཡ་དེ་འདྲས་ཁྲིད་ཡ་ཅིག་ལས་ཚན་ཅིག་ཡོད་ས་རེད་དེ་ནི། ཁྱེད་རང་ཚོ་ལས་ཁུངས་ཀྱིས་གོ་སྒྲིག་ཞུ་གི་ཡོད་རེད་པས། ཨོང་ལགས་རེད་ད་དེ་ང་ཚོ་ད་འདི་ལས་འཆར་ནང་ལོ་ནས་ད་ཅིག་ད་གིན་ངས་སྔོན་ལ་ཞུས་པ་ནང་བཞིན་ཅིག་ང་ཚོའི་ལས་ཁུངས་ནས་རྩེ་གཅིག་ལོ་རྟག་པར་ལས་འཆར་དེ་སྒྲིག་དུས་ལོ་རྒན་པ་ལ་གཅིག་ལོ་གཞོན་པ་ལ་གཅིག་ལོ་ཆུང་བ་ལ་གཅིག་གོ་སྒྲིག་བསྡད་ཀྱི་ཡོད་རེད། ད་ང་རང་ཚོའི་བོད་པའི་གི་ད་ལྟའི་དགུང་ལོ་བགྲེས་པ་ཚོ་གཅིག་གི་མཉམ་དུ་འཛོམས་རྗེས་གཅིག་གི་གླིང་ག་དང་སྤྲོ་སྐྱིད་ཀྱི་རྣམ་པ་འདྲ་བྱེད་དུས་ཕེ་དེ་ཡ་དེའི་ལས་འགུལ་སྤེལ་མཁན་ཁག་གཉིས་གཙོ་ཆེ་རུ་ད་ལྟའི་བར་དུ་གཅིག་དེའི་ད་ལྟའི Multicultural and Health Sector ལ་ནི་ད་ལྟ

དེ་འདྲའི་མི་རྒན་པ་ཚོ་ལ་དེ་འདྲའི་ལ་ས་གནས་འབྲེལ་མཐུད་པ་དང་མཉམ་དུ་རྒན་པ་ཚོ་ཚོ་ནང་ཁུལ་ལ་ཕར་ཚུར་ཅིག་གི་བསམ་ཚུལ་གོ་བསྡུར་སྤེལ་ཡ་དང་རྒན་པ་ཚོ་ཚོ་ཕར་ཚུར་ཐུག་འཕྲད་ཡོང་ཡ་དང་རྒན་པ་ནང་ལོགས་ལ་ཡང་ཅིག་མི་རྒན་པ་ཚོ་ལ་ཡང་ཅིག་གི་སོ་སོའི་སེམས་ནང་ལ་དེ་འདྲའི་དུངས་པ་དེ་མ་འདྲ་བྱས་འདུག་སོ་སོའི་སྐད་ཆ་བཤད་ས་མེད་པ་དང་སྐད་ཆ་བཤད་ས་གི་གོ་སྐབས་ཐུག་འཕྲད་ཡོང་ཡ་དེ་ཧ་ཅང་ཉུང་ཉུང་ཡོད་ས་དེ་དེ་འདྲའི་སོང་ཙང་ང་ཚོ་ལོ་རྟག་པར་དེ་འདྲའི་གི

ལུས་རྩལ་དང་དེ་ག་ནང་བཞིན་སོ་སོའི་གི་དེ་འདྲའི་བྱེད་སྒོ་རྣམས་དེ་ཚང་མ་སློབ་གྲྭ་ནས་བྱེད་ཀྱི་ཡོད་རེད་ཡིན་ན་ཡང་ད་ཁོང་ཚོ་ཚང་མ་ལོ་ཨ་ནི་ཅིག་གི་ལུང་པ་ཕྱི་ལོགས་དེ་ཡོང་རྗེས་ཨ་ནི་དེ་འདྲའི་གི་གོ་སྐབས་མང་པོ་ཞིག་མ་རག་པ་སོང་ཙང་ཨ་ནི་ལྷག་པར་དུ་ལུང་པ་གསར་པ་དེ་ནང་ལ་ལུང་པ་གསར་པ་དེ་གི་གཞོན་སྐྱེས་མཉམ་དུ་ཨ་ནི་འགྲོ་དགོས་དུས་ཙམ་པ་ཁོང་ཚོ་ལ་ཨ་ནི་ཅིག་རབ་ལ་ཞོར་འདེགས་ཡོང་ཡ་ཆེད་དུ་ང་ཚོ་ལས་ཁུངས་ནས་དེ youth program ལ་ནི་ད་ལྟ་ཨ།

བསྐྲུན་སྟངས་སྐོར་ལ་ཨ་ནི་བཀའ་མོལ་གནང་བ་ལ་ཨ་ནི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན། ཐུགས་རྗེ་གནང་ཟེར་མི་འདོང་ལ། SBS བོད་སྐད་སྡེ་ཚན་གྱི་གཟའ་འཁོར་དེའི་ལེ་ཚན་ལ་གསན་བར་བཀའ་དྲིན་ཆེ། ཁྱེད་ཀྱིས SBS རླུང་འཕྲིན་གྱི་མཉེན་ཆས་དང། sbs.com.au/tibetan ཐོག་དེ་དང་འདྲ་བའི་ལེ་ཚན་གཞན་ཡང་གསན་ཆོག